གཟའ་འཁོར་སྔོན་མ་པ་ཀི་སི་ཐན་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱས་པའི་གྲུབ་འབྲས་ལ་བལྟས་ཚེ། ཡུལ་དེའི་ཆབ་སྲིད་ཚོགས་པ་ཆེ་ཁག་སུ་གཅིག་ལ་ཡང་མང་མོས་ཀྱི་འོས་བསྡུའི་རྒྱལ་ཁ་ཐོབ་མེད་པའི་གནས་སྟངས་ཆགས་པ་མ་ཟད། མཉམ་འབྲེལ་སྲིད་གཞུང་ཞིག་འཛུགས་རྒྱུའི་ཐད་ལ་ཡང་ཆབ་སྲིད་ཚོགས་པ་ཁག་ཕན་ཚུན་གྲོས་མོལ་བྱུང་མེད་པར་བརྟེན། དཀའ་རྙོག་ཅན་གྱི་པ་ཀི་སི་ཐན་གྱི་རྒྱལ་ཁབ་དེའི་ནང་གཞུང་གསར་པ་འཛུགས་རྒྱུའི་མཚོན་རྟགས་གང་ཡང་མེད་པའི་གནས་ཚུལ་ཐོན་ཡོད་ཀྱང། དེ་རྗེས་རེས་གཟའ་མིག་དམར་གྱི་ཕྱི་དྲོ་ཙམ་ལ་གནས་ཚུལ་ཐོན་པར་གཞིགས་ན། Bilawal Bhutto ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་གྱི་མི་དམངས་ཚོགས་པས་སྲིད་བློན་ཟུར་པ Nawaz Sharif ཡི་ཚོགས་པར་རྒྱབ་སྐྱོར་བྱ་རྒྱུའི་མཚོན་རྟགས་ཡོད་པ་གསལ་སྟོན་བྱས་ཡོད་སྟབས། ད་ཆ་ཡུལ་དེའི་ནང་གཞུང་གསར་པ་ཞིག་འཛུགས་ཐུབ་པའི་སྔོན་དཔག་བྱེད་ཀྱི་ཡོད་པ་རེད། དེ་ཡང་དེའི་སྔོན་དུ་འོས་བསྡུའི་གྲུབ་འབྲས་ཐོན་པའི་རྗེས་པ་ཀི་སི་ཐན་གྱི་ཆབ་སྲིད་ཚོགས་པ་ཆེ་ཤོས་ཏེ་སྲིད་བློན་ཟུར་པ Nawaz Sharif གྱི Muslim League ཚོགས་པས་ཡུལ་དེའི་ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་པ་སྟེ་པ་ཀི་སི་ཐན་མི་དམངས་ཚོགས་པ་དང་གྲོས་མོལ་བྱས་ཏེ་མཉམ་འབྲེལ་སྲིད་གཞུང་ཞིག་འཛུགས་རྒྱུའི་འབད་བརྩོན་ཤུགས་ཆེ་བྱེད་ཀྱི་ཡོད་ལུགས་འགྲེལ་བརྗོད་བྱས་ཡོད་པ་དང། པ་ཀི་སི་ཐན་གྱི་མུ་སི་ལིམ་ལིག་ཚོགས་པའི་འགོ་ཁྲིད་ཤ་བྷཱཟ་ཤ་རིབ་ཀྱིས་དེང་སྐབས་བཙོན་ཁང་དུ་ཡོད་པའི་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱིས་རྒྱབ་སྐྱོར་བྱེད་སའི་ཡུལ་དེའི་གྲོས་ཚོགས་ཀྱི་ནང་རྐུབ་སྟེགས་གདན་གྲངས་མང་ཤོས་ཐོབ་མཁན་རང་དབང་ཅན་གྱི་ཚོགས་མི་ལས་གྲུབ་པའི་ཚོགས་པར་གདོང་ལེན་ཤུགས་ཆེ་བྱེད་དགོས་ཀྱི་ཡོད་ཅིང། བཙོན་ཁང་དུ་ཡོད་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་མགྲིན་ཚབ་པས། ནཱ་ཝཱ་ཤཱ་རིབ་ཀྱི་ཆབ་སྲིད་ཚོགས་པ་དང། བྷི་ལཱ་ཝལ་བྷུ་ཏོ་ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་གྱི་མི་མང་ཚོགས་པ། དེ་བཞིན་ཚོགས་པ་གཞན་སུ་གཅིག་དང་མཉམ་འབྲེལ་སྲིད་གཞུང་འཛུགས་འདོད་མེད་པའི་འགྲེལ་བརྗོད་བྱས་ཡོད་པ་རེད། རྡུལ་ཕྲན་མཚོན་ཆ་ལྡན་པའི་པ་ཀི་སི་ཐན་གྱི་ནང་དཔལ་འབྱོར་གྱི་དཀའ་རྙོག་དང། དེ་བཞིན་དྲག་སྤྱོད་པའི་དྲག་ཟིང་སློང་ཤུགས་ཆེ་རུ་འགྲོ་གི་ཡོད་པའི་སྐབས་འདིར།

ལྔ་བཅུ་ང་བཞི་ཐོབ་ཟིན་བྱུང་ཡོད་ཅིང། ཚོགས་པ་དེ་གཉིས་བསྡོམས་པའི་གྲོས་ཚོགས་ནང་རྐུབ་སྟེགས་ཉིས་བརྒྱ་དྲུག་ཅུ་རེ་བཞི་ཡོད་པར་བརྟེན་ཡུལ་དེ་ནང་གཞུང་གསར་པ་ཞིག་འཛུགས་ཐུབ་པའི་ཆ་རྐྱེན་ཚང་ཡོད་པ་རེད། དེ་དང་ཕྱོགས་མཚུངས་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་སྣེ་ཁྲིད་པའི་ཚོགས་པས་རྒྱབ་སྐྱོར་བྱེད་སའི་རང་དབང་ཅན་གྱི་འཐུས་མི་ཚོར་གྲོས་ཚོགས་ནང་རྐུབ་སྟེགས་དགུ་བཅུ་གོ་གཉིས་ཐོབ་ཡོད་ཀྱང། སྡེ་ཚོགས་དེ་གཅིག་པོས་གཞུང་བསྐྱང་ཐུབ་ཐབས་མེད་པ་རེད། མི་འབོར་ས་ཡ་ཉིས་བརྒྱ་བཞི་བཅུ་ཞེ་གཅིག་ཡོད་པའི་པ་ཀི་སི་ཐན་གྱི་ཡུལ་དུ། ན་ནིང་དབྱར་ཁའི་སྐབས་སུ་དཔལ་འབྱོར་གྱི་དཀའ་ངལ་ཚབས་ཆེ་འཕྲད་དེ་དངུལ་བུན་འཇལ་མ་ཐུབ་པའི་གནས་སྟངས་ཆགས་གྲབས་བྱས་པའི་སྐབས་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་ནས་པ་ཀི་སི་ཐན་ལ་ཨ་སྒོར་ཐེར་འབུམ་གསུམ་ཙམ་གྱི་དངུལ་བུན་སྔ་གཡར་བྱེད་དགོས་བྱུང་ཡོད་པ་རེད། པ་ཀི་སི་ཐན་གྱི་མུ་སི་ལིམ་ལིག་གི་འགོ་ཁྲིད་ཤ་རིབ་ཀྱིས་གསར་འགོད་པ་ཚོར་རང་གི་ཚོགས་པས་པ་ཀི་སི་ཐན་གྱི་མི་མང་ཚོགས་པ་དང་གྲོས་མོལ་བྱས་པ་ཡིན་ཞེས་དང། ཐག་གཅོད་ཅིག་ག་དུས་བྱུང་ཀྱང་ང་ཚོས་མང་ཚོགས་ལ་གསལ་བསྒྲགས་བྱེད་འཆར་ཡོད། ང་ཚོས་པ་ཀི་སི་ཐན་གྱི་རྒྱལ་ཁབ་དང་མི་མང་གི་ཁེ་ཕན་ལ་བལྟས་ཏེ་ཚང་མས་མཉམ་རུབ་ཀྱི་ཐོག་ནས་གོམ་གང་མདུན་སྤོས་བྱེད་དགོས་པ་ཡིན་ཞེས་བརྗོད་འདུག་དེ་བཞིན་རང་ལོ་བདུན་ཅུ་དོན་གཉིས་ལ་སོན་པའི་ཡུལ་དེའི་ནང་ཟླ་བ་བཅུ་དྲུག་ཙམ་ཞིག་རིང་སྲིད་བློན་གྱི་འགན་བླངས་མཁན་ཤ་རིབ་ཀྱིས་མུ་མཐུད་ནས། པ་ཀི་སི་ཐན་གྱི་ནང་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་པ་དེ་སེལ་དགོས་ཀྱི་ཡོད་པ་ལ་སོགས་པའི་གནད་དོན་མང་དག་ཅིག་ལ་གདོང་ལེན་བྱེད་དགོས་ཀྱི་ཡོད་པའི་འགྲེལ་བརྗོད་ཀྱང་བྱས་ཡོད་པ་རེད། ཡང་གནས་ཚུལ་ཐོན་བཞིན་པ་ལྟར་བྱས་ན། Nawaz Sharif གྱིས་སྣེ་ཁྲིད་པའི་པ་ཀི་སི་ཐན་མུ་སི་ལིམ་ལིག་ཆབ་སྲིད་ཚོགས་པ་དང། Bilawal Bhutto ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པ་གཉིས་མཉམ་འབྲེལ་བྱས་ཏེ་སྲིད་གཞུང་ཞིག་འཛུགས་ཐུབ་པའི་སྔོན་དཔག་བྱེད་བཞིན་ཡོད་འདུག།